དེ་ནི་བྱ་ངོ་ལ་མི་མཚུངས་ཡང་ལ་དེ་ནི་ཐོག་མར་དེ་ལྟའི་རླུང་བུམ་པ་ཅན་ཇི་ལྟར་བཟུང་མ་ཐུབ་ན་ཡང་མོས་པ་ཡིད་ཆེས་ཀྱིས་ཨ་ནི་རླུང་གིས་ཅི་ནུས་དེའི་གནས་སུ་དེ་སླེབས་སོ་བསམ་པ་དེ་མོས་པ་ཡིད་ཆེས་ཀྱི་ཐོག་ནས་ག་ལི་ག་ལི་ག་ལི་བྱས་ནས་ཨ་ནི་ཚེ་ལོའི་ཆ་ནས་བྱས་པ་ཡིན་ན། ཨ་ནི། དེ་ནི་དེ་མ་ཐག་དེ་རླུང་བུམ་པ་ཅན་བྱུང་དུས་ཨ་ནི་གཟུགས་པོ་ལ་ན་ཚ། སྐྱི་གཡའ་དང་དེ་ནས་མ་མིག་ལོང་ཡག་ལ་སོགས་པ་དེ་ནི་མགོ་ན་ཡག་ལ་སོགས་པ་དེ་འདྲས་མི་ཡོང་བས་ཨ་ནི་ཆེས་ཆེན་པོ་ཡོད་རེད་ཐོག་མར་ནི་རླུང་བུམ་པ་ཅན་བཟུང་བ་ཡིན། ཨ་ནི།

ཨ་ནི་ཐུར་སེལ་གྱི་རླུང་གསར་བ་ཞིག་སྐྱེས་ཡོང་གི་རེད། དེ་ལ་ཡེ་ཤེས་ཀྱི་རླུང་ཟེར་བ་རེད། ཨ། དེར་གཏུམ་མོ་འབར་ཡས་ཀྱི་རླུང་འདི་བྲལ་ཅིང། གཏུམ་མོ་འབར་ཡས་ཀྱི་རླུང་འདི་ཨ་ནི་ཐུར་སེལ་གྱི་རླུང་ཁྱད་པར་ཅན་དེ་རེད། དེ་ནས་འདི་ན་ལ། གཏུམ་མོ་སྐུལ་མཁན་གྱི་རླུང་འདི་ཨ་ནི། ཨ་ནི་ཐུར་སེལ་གྱི་རླུང་ཁྱད་པར་ཅན་དེ་ཕལ་པ་ག་རེ་ཡིན་གལ་གསུངས་ཡོད་མ་རེད། ཐུར་སེལ་གྱི་རླུང་གིས་ཨ་ནི་གཏུམ་མོ་འབར་ཡས་བྲལ་བ་མ་གཏོགས། ད་འདི། གནད་ཀ་ད་དེ་རེད།

ལས་ཀྱི་གསང་བདེ་འཇིགས་གསུམ་པོའི། ཨ་ནི་བསྐྱེད་རྫོགས་ཀྱི་ཁྲིད་གསུམ་ཀ་བྱུང་ན་ནི་ཨང་ཀི་དང་པོ། ཨ་ནི་ཐ་མའི་ཐ་མ་དེ་ལྟར་མ་བྱུང་ན། ཨ་ནི། དེ་ནི། དེ་ནི། རྫོགས་རིམ་དང། རྫོགས་རིམ་དང་བསྐྱེད་རིམ་འདི་ཨ་ནི་བདེ་མཆོག་ལ་འཐད། དེ་ནི་ནཱ་རོའི་ཆོས་དྲུག་གི་ཁྲིད་དེ་ངེས་པར་དུ་ཐོབ་དགོས་ཡ་དེ་རེད། ཨ་ནི་བླ་མ་མཆོད་པའི་ཁྲིད་དེ་ངེས་པར་དུ་ཐོབ་དགོས་ཡ་དེ་རེད། དེ་ནི་བློ་སྦྱོང་གི་ཁྲིད་དེ་ངེས་པར་དུ་ཐོབ་དགོས་ཡ་དེ་རེད།

ཨ་ནུ། ཨ་ནུ་གཏུམ་མོ་འབར་ཡག་གི་རླུང་ཁྱད་པར་ཅན་དེ། སྐྱེ་ཡོང་ཡག་གི་ཆེད་དུ་ཨ་ནུ་ཐུར་སེལ་གྱི་རླུང་ཕལ་པ་འདི་ཨ་ནི། ཁོ་ཐིམ་དུ་བཅུག་རྗེས་ཁོ་ཡལ་དུ་བཅུག་པ་རེད། ཁོ་ཡལ་དུ་བཅུག་པ་རེད། ཁོ་ཡལ་དུ་བཅུག་ནས་ག་རེ་བྱེད་ཡོང་ཡག་ཟེར་ན། ཨ་ནི། བྱང་སེམས་འདི་ཨ་ནི་ཕྱི་རོལ་དུ་ཕར་འཕོ་ཡག་གི་ཁོའི་ཚོགས་ཡོད་པ་རེད། ཁོའི་ཚོགས་ཡོད་ནས་དེ་ལྟར་ཁོའི་ཨ་ནུ་ཐུར་སེལ་གྱི་རླུང་ཕལ་པ་འདི་ཨ་ནི། ཐིམ་ཚར་སོང་ན་ཨ་ནི་བྱང་སེམས་ཞུ་བ་དེ་ཕྱི་རོལ་དུ་ཕར་འཕོ་ཡག་དེ་ཡོད་མ་རེད། འཕོ་ཡག་དེ་ཁོས་བཀག་ཚར་རེད།

སེམས་ཡིད་རྣམ་ཤེས་གསུམ་གའི་མིང་ཡིན་ཐོབ་ལ། ཡོད་གསུམ་དང་སྣང་བ་གསུམ་སོ་སོར་སྦྱར་བ་ནི་ཡིད་ཀྱི་ཤེས་པ་སྐད་ཅིག་སྔ་ཕྱི་བར་གསུམ་དབྱེ་བའི་ཆ་ནས་བཞག། སྒྲ་དོན་གྱི་དབང་དུ་བྱས་ན་བསགས་པས་ན་སེམས་དང། རྟེན་དུ་གྱུར་པས་ན་ཡིད་དང། བརྟེན་པར་གྱུར་པས་ན་རྣམ་ཤེས་ཞེས། ཡིད། གསུངས་པ་ལྟར་ཡིན་ལ། སྒྲ་དོན་དེ་ནི། སྣང་བ་གསུམ་རེ་རེ་ལ་ཡང་ཚང་བས་དེའི་སྒོ་ནས་དེ་གསུམ་སྦྱོར། སོ་སོར་འཇོག་མི་ནུས་སོ། སྣང་བའི་ཡེ་ཤེས་གསུམ་ལ་རིམ་པ་བཞིན་གཞན་དབང་ཀུན་བརྟགས་ཡོངས་གྲུབ་གསུམ་གྱི་མིང་གིས། བཏགས་པ་ནི་གཟུང་འཛིན་རྒྱང་ཆད་དུ་སྣང་བའི་གཞི།

སེམས་མདའ་དབུས་བཞིན་དུ་སྣང་ཞེས་པ་ཙམ་ལས་གཞན་ངོས་འཛིན་མ་བྱུང། ཡབ་སྲས་གཞན་ཞིག་གི་གཞུང་དུ་ཡང་ངོས་འཛིན་མི་གསལ། སྤྱོད་བསྡུས་རྒྱུན་གྱི་གཞུང་སྟེ་མེར་འདི་ནས་ཤེས་དགོས་ཏེ་དེ་ཡང་དབྱར་གྱི་ཆར་གྱིས་ས་ཡི་རྡུལ་བར་སྣང་ལ་ལྡང་བ་ལེགས་པར་ནོན་པ་དང་སྤྲིན་གྱི་སྒྲིབ་སྐྱོན་དང་བྲལ་བ་གཉིས་ཚོགས་པ་མང་དུ་འབྱུང་བ་སྟོན་གྱི་དུས་ཡིན་པས་སྟོན་དུས་ཀྱི་ནམ་མཁའ་དཔེར་བཟུང་ངོ། དེ་ནས་ནམ་མཁའ་གཡའ་དག་པ་ལ་ཉི་མའི་འོད་ཀྱིས་ཁྱབ་པ་དང། ནམ་སྲོས་ནས་སྲོད་ཀྱི་སྨག་འཐུག་པོ་མ་སངས་ཀྱི་བར་གྱི་དུས་ཚོད་ལ་སྨག་ནག་པོ། སྨག་ནག་པོ་འཐུག་པོས་ཁྱབ་པ་དང་དེ་སངས་པའི་འོག་ཏུ།

ཤར་བའི་ནམ་མཁའ་གསུམ་པོ་དཔེར་བཟུང་ངོ། དེ་ཡང་དང་པོའི་རྣམ་པ་མེད་པའི་རང་བཞིན་ཞེས་པ་དང་བར་མའི་གཟུང་བ་དང་འཛིན་པ་དང་བྲལ་བའི་ཞེས་པ་དང་གསུམ་པའི་དངོས་པོ་མེད་པའི་གཟུགས་ཅན་ཞེས་པ། གསུམ་གྱིས་ནི་སྣང་བའི་ཡེ་ཤེས་གསུམ་གྱི་སྣང་ངོར་སྔར་བཤད་པའི་སྣང་ཚུལ་གསུམ་མ་གཏོགས་པ། གཉིས་སྣང་རགས་པ་གཞན་རྣམས་ལོག་པར་བསྟན། གསུམ་ག་ལ་ལུས་དང་ངག་མེད་པ་སྟེ། ཞེས་པས་ནི་སྣང་བའི་ཡེ་ཤེས་གསུམ་སྐྱེ་བའི་ཚེ་ལུས་ཀྱི་གཡོ་འགུལ་དང་ངག་གི་སྨྲ་བརྗོད་ལོག་པར་བསྟན། སྔ་མ་གཉིས་ཀྱི་ཇི་ལྟར་ནས་བཞིན་དུའི་བར་དང།